དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་བ་ནི་ལས་རིམ་ཉིད་ཁས་རང།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་བཞུགས་གི་རེད། ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་བཀལ་སའི་གི་རྒྱ་དེ་འདི་རུ་ཡོད།

ཁྱེད་ཚོའི་གི་ནང་ལ་ང་སླེབས་ཏེ་ཡོད་པ་རེད། འོ་དེ་རིང་གི་འདིའི་བཀའ་འདི་ཡབ་ཡེ་ཤུ་གིས་གནང་པ་ཡིན། དཀོན་མཆོག་གིས་གནང་པ་ཡིན། འདི་གནང་མཁན་འདི་ངས་ཁྱེད་ཚོ་མི་མང་གི་ཚང་མའི་གི་བར་ལ་ངས་དེ་རིང་ཞུས་པ་ཡིན། ཁྱེད་ཚོ་མི་མང་ཚང་མ་སེམས་ཞུགས་རོགས་གནང་ཅིག། འོ། མི་མང་ལྷན་རྒྱས་རྣམ་པ་ཚོ། ཡབ་ཡེ་ཤུ་ཟེར་མཁན་འདི་འཛམ་བུ་གླིང་གི་འགྲོ་སྟངས་རེད། ད་ཁོང་ཚོས་གི། ཅི་ཞུས་ཡོད་ཟེར་ན། ཧ་མ་གོ་བའི་རྒྱ་དང། ཀླད་མ་གོལ་བའི་རྒྱ་ལ་ཡབ་ཡེ་ཤུ་གི་ཆོས་ཀྱི་ཆོས་ལུགས་དེ་སླེབས་དགོས་གི་ཡིན་ཟེར་ནས་ཁོང་ཚོས་གི་ད་ལྟ་དེ་འཛམ་བུ་གླིང་ལ་སྐོར་རྒྱབ་པའི་སྒང་དུ་ཡོད། ད་འཛམ་བུ་གླིང་གི་ཚང་མའི་གི་རྒྱ་ལ་ཚང་མའི་གི་རྒྱ་ལ་ཁོང་ཚོས་གི་ཆོས་ཀྱི་ཆོས་ལུགས་དེ་སླེབས་ཟེར་ན་ཐེངས་གཉིས་པའི་གི་ཐོག་དེ་འདི་འཛམ་བུ་གླིང་ལ་མི་མང་ཚང་མ་འོང་གི་ཡོད་དོ་ཞེས་འདི་ལ་གྲ་སྒྲིག་བྱས་ཏེ་འོ་རང། འདི་འཛམ་བུ་གླིང་གི་མི་མང་ཚང་མ་དེ་བཞུགས་ཐུབ་དགོས་གི་ཡིན་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས།

དེ་གའི་འཛམ་བུ་གླིང་གི་མི་མང་ཚང་མ་དང་འོ་དེ་ཁྱོད་རང་གི་སྤུ་གུ་ཡིན་ནོ་ཞེས་དེའི་སྤུ་གུ་ལ་རྒྱབ་སྐྱོར་མཛད་པ་ལ་ང་དེ་རིང་གི་འདི་གའི་ཆོས་ཀྱི་བཀའ་སློབ་འདི་མི་མང་ཚང་མའི་གི་འཛམ་བུ་གླིང་གི་མི་མང་བོད་པ་མི་མང་ཚང་མ་ལ་ཕུལ་དགོས་གི་སྐབས་ལ་ང་ཁྱོད་ལ་སྨོན་ལམ་ཞིག་ཞུ་གི་ཡིན་ནོ་ཞེས་ཨ་མེན། མི་མང་ལྷན་རྒྱས་རྣམ་པ་ཚོ། ད་ང་ཡབ་ཡེ་ཤུ་གི་བཀའ་བཞིན་ཁོང་ཚོས་གི་གནང་པའི་གི་གནང་དེ་གསུང་རབ་དང་ཁོང་གི།

འོ་དེ་ཤིང་ཏོག་ཟས་ཚར་བ་ལས་དེ་ནི་སྡིག་པ་བྱུང་བ་ཡིན། དེ་སྡིག་པ་བྱུང་ནས་དེ་ནི་རང་དེ་འཛམ་བུ་གླིང་ལ་འོ་རང་མི་མང་ཚང་མ་དེ་ཤི་གི་ནི་རེད། གཞན་བ་ན་ཁོང་ཚོ་གཉིས་ཀྱི་དེ་མ་བྱས་པ་ཡིན་ན་དེ་མི་སྐྱེ་མི་དང་སྐྱེ་དམན་གཉིས་ཀྱི་མ་བྱས་པ་དེ་ནི་སྡིག་པའི་བདུད་ཀྱིས་དེ་མ་འཁྲུལ་བ་ཡིན་ཚར་ན་དེ་འཛམ་བུ་གླིང་ལ་འོ་རང་ཤི་མི་དགོས་པ་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ།

དེ་ནས་ཐལ་ཆང་ཁྲོ་ཆང་མ་བྱས་ཆ་ག་ཡག་པོ་ཞིག་ཟུང་དུ་བྱས་ན་ཁོང་ཚོ་ཁྱོད་རང་གི་ཁྱིམ་ནང་ལ་ཕེབས་གནང་གི་ཡོད་དེ་ནས་ཁོང་ཚོས་གི་ཁྱོད་རང་མཉམ་དུ་ཡར་ལ་དལ་འགྲོ་གི་ཡོད་ཨུམ་ད་དེའི་གི་དུས་ཚོད་དེ་ད་དཔེ་མི་སྲིད་གལ་ཆེན་པོ་ཞེ་པོ་ཡིན་དེ་ལ་ཁྱེད་ཚོ་མི་མང་ཚང་མས་གི་སེམས་ཞུགས་རོགས་གནང་ང་དེ་ལ་ཐུགས་རྗེ་ཆེ་ཞིག་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ང་དེ་རིང་གི་དེའི་རེ་རུ་ཨ་ས་གི་བ་ནི་ལས་ནས་ཅི་ཞུ་གི་ཡོད་ཟེར་ན་ད་བདུད་གི་བདུད་དེ་གི་མི་དེ་དེ་ལ་ཤིང་ཏོག་ཟ་མི་འབྲས་བུ་ནས

སྐྱེས་དམན་འདི། དཀོན་མཆོག་གི་འདི་གསུངས་ཏེ་དེ་ནི། བདུད་གི་འདི་བཀའ་སློབ་བྱེད་པ་རེད་དེ་ལས་དེ་ནས་སྡིག་པ་ཟེར་མཁན་དེ་དེ་ལས་བྱུང་བ་ཡིན་དེ་ལས་སྡིག་པ་སྤངས་ནས་དེ་ནི་རང་མི་མང་ལྷན་རྒྱས་སུ་རྣམ་པ་ཚོ་ཆོས་ལ་འགྲོ་ཁོང་ན་འདི་དེ་དཔེ་མི་ཚེ་ཡག་པོ་ཡོང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ང་དེ་རིང་གི་འདི་ཁྱེད་ཚོ་མི་མང་ཚང་མ་ལ་ཅི་ཞུ་བ་ཡིན་ཟེར་ན་སྡིག་པ་ག་ནས་བྱུང་སྡིག་པ་བྱུང་མཁན་གྱི་དུས་དེ་ག་ནས་རེད་འདི་ག་ལ་ཡིན་ལ་དེ་འདྲ་གི་དུས་ཚོད་ལ་རང་གི་ག་འདྲ་བྱས་ཏེ་སྐྱབས་བཅོལ་ན་སྡིག་པ་སྤངས་ཁོ་བོ་ཡིན། འདི་ལ་ཐུགས་རྗེ་ཆེ་ཞུ་བ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་སྡིག་པ་སྤངས་ནས་ཆོས་ལ་བྱུང། ཆོས་འདི། དཀོན་མཆོག་ཡབ་ཡེ་ཤུ་གི་གསུངས་པའི་གི་གསུང་རབ་ལ་ཕྱིན་ན་སྡིག་པ་ལ་ཅི་ཚང་གོ་དུལ་གོ་ཡོད་དོ་ཅེས་ཚེ་འདི་དང་ཚེ་ཧ་ལོ་འདི་ད་ལྟའི་ལ་ལ་ཡིན་ནོ་མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་དེ་ཕེབས་པའི་གི་དུས་ཚོད་སླེབས་པའི་སྐབས་ལ་ཁྱོད་ཚོ་མི་མང་ཚང་མ་གྲ་སྒྲིག་བྱས་ཏེ་བཞུགས་ན་འདི་དེ་དཔེ་མི་མཛའ་ཡག་པོ་ཡོང་ར་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་ང་དེ་རིང་གི་འདི་ལས་རིམ་ལ་ཁྱོད་ཚོ་མི་མང་ཚང་མ་ཕེབས་གནང་ཟིན་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་བ་ཡིན་ཡང་སང་ཉིན་དེ་རིང་གི་དུས་ཚོད།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་བཞུགས་གི་རེད་ཁྱེད་ཚོ་མི་མང་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་འདི་རུ་ཡོད་ཡིག་སྐལ་ས་རྒྱ་དེ།

ཨ་ས་གི་བ་ནི Seven Day Adventist ཚོགས་པའི་གི་ཐོག་ནས་ཁྱོད་ཚོ་མི་མང་གི་གསན་ཏེ་ཡོད་བ་རེད་འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་གི་དུས་ཚོད་ལ Radio ནས་མི་མང་ཚང་མའི་གི་བར་ལ་གསན་མྱོང་གི་མི་མང་ལྷན་རྒྱས་རྣམ་པ་ཚོ་ཡེ་ཤུ་ཡི་གྲས་ཀྱིས་ང་ཚོ་གདོན་བདུད་ཀྱི་གཙོ་བོ་ཡི་རྒྱལ་ཁབ་ནས་ཚུར་ཡོང་བ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་གསན་བཞུགས་རོགས་གནང་ཞེས་ཁྱེད་རང་ཉོས། ཉོས་པ་རེད་ཡིན་ཡང་གསེར་དང་དངུལ། འབྲས་བུ་མེད་པ་བའི་ཆག་རྒྱུ་ཡི་དངོས་པོ་ཉོས་ཡོད་མ་རེད་ཁྱེད་རང་ཡེ་ཤུ་ཀྱི་སྐུ་ཁྲག་རྩ་ཆེན་ཏེ་ཡོད་པ་རེད་སྐྱབས་པ་གཅིག་ལ་ཁྱེད་ཚོ་དཀོན་མཆོག་ནས་ཐག་རིང་པོ་ཡོང་བ་རེད་ཡིན་ན་ད་ལྟ་ཁྱེད་ཚོ་ཡེ་ཤུ་མ་ཤི་ཀ་ཡི་གྲལ་གྱི་བརྒྱུད་ནས་ཚུར་ཉེ་པོ

ཆགས་པ་རེད། དཀོན་མཆོག་ནམ་མཁའ་དང་ས་གཞི་ཡི་གི་དངོས་པོ་ཚང་མ་ཚུར་རུ་ཡོང་སར་ཡང་སྐྱར་ཡེ་ཤུ་ཡི་འཆི་བའི་གི་བརྒྱུད་ནས་ཁྱེ་འཁྱེར་ནས་མཉེས་པོ་བྱུང་བ་རེད། ཁོང་གི་ཁྲག་གིས་རྒྱང་ཤིང་གི་ཞི་བ་བཟོས་པ་རེད་མི་དམངས་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གིས་ང་ཚོ་ཡི་སོར་ཆུད་བྱས་ཡོད་པ་རེད།

འདི་འཛམ་བུ་གླིང་གི་མི་མང་ཚང་མ་དེ་སྡིག་པ་འདུལ་བྱེད་གི་ཐོག་ལ་ཁོང་ཚོའི་གི་ཁྲག་དེ་འདི་འཛམ་བུ་གླིང་ལ་གནང་པ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་འདི་གསན་ཞུ་རོགས་གནང་རྗེས། གླང་གོག་དང་ར་ཡི་གི་ཁྲག་གིས་སྡིག་པ་བསལ་གྱི་མ་རེད་གང་ཡིན་ཟེར་ན་སེམས་ཅན་གྱི་དམར་མཆོད་བྱས་ན་དཀོན་མཆོག་མཉེས་པོ་གནང་གི་མ་རེད་ཧུམ་ཁོང་ཚོའི་གི་གསུང་ནང་དུ་ཡོད་བ་རེད་ཡེ་ཤུ་ཁོ་ཁོ་ཁོང་རང་གི་འདོད་པའི་གི་ཐོག་ནས་སོ་སོ

ཞེ་དྲག་ཡིན། འདི་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་གནང་རོགས་གནང་ཟིན་ང་འདི་ལ་དཀོན་མཆོག་གི་ཞལ་དང་དཀོན་མཆོག་གི་ཁོང་ཚོའི་གི་གནང་པའི་གི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མ་ལ་ང་ཕུལ་བ་ཡིན། འདི་ལ་ཕེབས་གནང་སྟེ་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་བ་ཡིན་ནོ་ཞེས་ཡབ་དཀོན་མཆོག་ཟེར་མཁན་དེ་དཔེ་མི་ཚེ་བཀའ་ཆེན་པོ་ཞེས་མི་མང་ནང་ལ་ཕེབས་པ་ཡིན་ཁོང་ཚོའི་གི་མང་པོ་སྡུག་པོ་མྱོང་བ་རེད་འདི་གི།

གསན་ཞུ་གི་རེད། ཁྱེད་ཚོ་མི་མང་ལ་ཉིད་ཀྱི་འདིའི་ལས་རིམ་འདི་ག་འདྲ་གལ་ཟིན། ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་འདི་རུ་ཡོད། ཡིག་སྐལ་ས་རྒྱ་དེའི་ལས་རིམ་ཨ་ས་གི་བ་ནི།

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་བ་ཡིན་ནོ། བཀྲ་ཤིས་བདེ་ལེགས།